བརྒྱད་དུ་ཕན་ཡོན་བླ་ན་མེད་པ་དེ་དག་མཐོང་བའི་མཁས་པས་ནི་རྒྱལ་སྲས་ཀྱི་སྡོམ་པ་བཟུང་བ་ལ་འབད་པ་དྲག་པོ་དང་ལྡན་པར་བྱའོ། ས་ད་ལྔ་པ་ཚུལ་ཁྲིམས་ཀྱི་བསྡུ་བ་བས། ཚུལ་ཁྲིམས་ཀྱི་བསྡུ་བ་ལྔ་པ་ཚུལ་ཁྲིམས་ཀྱི་བསྡུ་བ་ནི་ཚུལ་ཁྲིམས་ཀྱི་ངོ་བོ་ཉིད་ལ་སོགས་པ་དགུ་པོ་དེ་དག་ཐམས་ཅད་ནི་སྡོམ་པའི་ཚུལ་ཁྲིམས་ལ་སོགས་པ་གསུམ་གྱིས་བསྡུས་པར་རིག་པར་བྱའོ། དགུ་པོ་རེ་རེར་ཡང་ཚུལ་ཁྲིམས་གསུམ་གྱིས་བསྡུས་པར་དགུ་པོ་རེ་རེར་ཡང་ཚུལ་ཁྲིམས་གསུམ་གྱིས་བསྡུས་པར་ཛི་ན་མི་ཏྲ་དང་ས་མུ་དྲས་བཤད་དོ། ཚུལ་ཁྲིམས་དགུ་དགུ་ག་གི་ཡིན་ཏེ་ཉག་དེར་དོན་སོང།

མདོར་ན་དེ་སྐད་དེ་དེ་ཡིན་ཟེར་སོང་ན་ཚུལ་ཁྲིམས་དགུ་པོ་དེ་སྐད་དེ། སྡོམ་པའི་ཚུལ་ཁྲིམས་གསུམ་གསུམ་གསུམ་གྱིས་བསྡུས་པར་རིག་པར་བྱ། དགུ་པོ་དེ་རེ་རེ་ལ་ཡང་ཚུལ་ཁྲིམས་གསུམ་གསུམ་གྱིས་བསྡུས་པར་དེ་ཛི་ན་མི་ཏྲ་དང་ས་མུ་དྲས་བཤད། དྲུག་པ་ད་ཚུལ་ཁྲིམས་ཀྱི་བྱེད་ལས། ཅིའི་ཕྱིར་ཚུལ་ཁྲིམས་ཀྱི་ཚུལ་ཁྲིམས་གསུམ་མོ་ཞེ་ན་དེ་ལྟར་བྱང་སེམས་ཀྱི་བྱ་བ་ནི་མདོར་བསྡུས་ན་གསུམ་དུ་ཟད་དེ། ཀུན་ནས་ཉོན་མོངས་པ་མེད་པའི་བདེ་བ་ལ་གནས་པ་དང་དེ་ལ་བརྟེན་ནས་རང་གི་ཆོས་སྨིན་པར་བྱེད་པ་སྟེ་སེམས་ཅན་གྱི་རྒྱུད་སྨིན་པར་བྱེད་པ་གསུམ་ཡིན་ལ། དེ་རྣམས་ཀྱང་སྡོམ་པ་དང་སྡུད་པ་དང་སེམས་ཅན་དོན་བྱེད་དོན་བྱེད་པའི་ཚུལ་ཁྲིམས་གསུམ་གྱིས་སྒྲུབ་པའི་ཕྱིར་དེ་ལྟར་ན་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ལ་འབད་པའི་སྒོ་ནས། སེམས་དགེ་བའི་དམིགས་པ་ལ་བཀོལ་དུ་རུང་བར་དགེ་བའི་དམིགས་པ་ལ་གནས་པ་མེད་ན་ཚུལ་ཁྲིམས་གཞན་གཉིས་ཀྱི་གཞི་སྟོར་བ་ཡིན་པས་སྔར་བསྡུ་བའི་ལུང། བསྡུ་བའི་ལུང་དྲངས་པ་ལྟར་སྡོམ་པའི་ཚུལ་ཁྲིམས་ལ་ཐོག་མར་གཅེས་སྤྲས་སུ་བྱ་སྟེ་དེ་ཡང་སོ་ཐར་རིགས་བདུན་ལ་གསུངས་པའི་བསྟན་པའི་རྩ་བ་སོ་སོར་ཐར་པའི་སྡོམ་པ། ཁས་བླངས་པ་དེ་ལ་བྱང་ཆུབ་སེམས་དཔས་འབད་པར་བྱའོ། འདི་ནི་མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་ནན་ཏན་དུ་གསུངས་ཏེ། ཇི་སྐད་དུ་རིན་ཆེན་ཕྲེང་བ་ལས་དེ་ནས་རབ་ཏུ་བྱུང་བ་ཡིས་དང་པོར་བསླབ་ལ་རབ་གུས་བྱ། སོ་སོར་ཐར་པ་འདུལ་བཅས་དང། མང་ཐོས་དོན་གཏན། མང་ཐོས་དོན་གཏན་དབབ་ལ་བསྒྲིམ་ཞེས་གསུངས་ཤིང། ཤིང་རྟ་ཆེན་པོ་ཤིང་རྟ་ཆེན་པོ་གཉིས་ཀྱི་དོན་འདི་ལ་དགོངས། འདི་ལ་དགོངས་པ་ཤིང་རྟ་ཆེན་པོ་གཉིས་སློབ་དཔོན་འཕགས་པ་ཐོགས་མེད་དང་ཀླུ་སྒྲུབ་གཉིས་སྤྱིར་དོན་འདི་ལ་དགོངས་པ་གཅིག་པུ་སྣང་ངོ། ཚུལ་ཁྲིམས་གཞན་གཉིས་ཀྱང་ཐོག་མར་རང་ཉིད་སྨིན་བྱེད་དགེ་བ་སྡུད་པའི་ཚུལ་ཁྲིམས་ལ་གཙོར་འབད་དགོས། རང་མ་སྨིན་པར་གཞན་སྨིན་པར་བྱེད་པ་ནི་གནས་མ་ཡིན་པའི་སྐབས། གནས་མ་ཡིན་ཞིང་སྐབས་མེད་པར་གསུངས་པའི་ཕྱིར་རོ། བྱང་སེམས་ཀྱི་ཚུལ་ཁྲིམས་ནི་དགུའམ། བྱང་སེམས་ཀྱི་ཚུལ་ཁྲིམས་ནི་དགུའམ་གསུམ་པོ་དེ་དག་ཏུ་ཟད་ཅིང། ཚུལ་ཁྲིམས་ཀྱི་ཕན་ཡོན་དྲུག་པོ་དེ་དག་ཏུ་ཟད་ལ། ཚུལ་ཁྲིམས་ཀྱི་བྱ་བ་ཡང་ཚེ་འདི་ལ་བདེ་བར་གནས་པའི་ཕྱིར་ཞི་གནས་སུ་གནས་པ་དང་ལུས་སེམས་དུབ་པ་མེད་པར་སངས་རྒྱས་ཀྱི་ཆོས་སྨིན་པར་བྱེད་པ་དང་སེམས་ཅན་སྨིན་པར་བྱེད་པ་གསུམ་པོ་དེ་དག་ཏུ་ཟད་དོ། རང་བཞིན་ཕན་ཡོན་རང་བཞིན་ཕན་ཡོན་བྱ་བ་གསུམ་པོ་དེ་ལས་གོང་ན་ཡང་མེད་ལ་གསུམ་པོ་དེ་ལས་ལྷག་པ་ལྷག་པ་སྟེ་དེར་མ་འདུས་པ་ཡང་མེད་དོ། དེ་ལ་ནི་འདས་པའི་བྱང་ཆུབ་སེམས་དཔའ་སོགས་སྔར་དྲངས་པར་གསུངས་པ་ནི་དུས་གསུམ་གྱི་བྱང་སེམས་ཐམས་ཅད་ཀྱིས་འདི་ཁོ་ན་ལྟར་སློབ་ཀྱི་ཁ་ཅིག་འདི་ལ་སློབ་ཀྱང་ཁ་ཅིག་གཞན་ལ་སློབ་པ་ལྟ་བུ་མིན་པས། བྱང་སེམས་སངས་རྒྱས་ཀྱི་ལམ་ལ་ཚུལ་བཞིན་དུ་སློབ་པ་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་དུ་བསྟན་པའི་ལམ་ལ་ཡིད་གཉིས་སེལ་བའོ། འདི་ནི་ཚུལ་ཁྲིམས་ལ་བསླབ་པའི་ཚུལ་ཏེ་ཕར་ཕྱིན་ལྷག་མ་དང་བསྡུ་བཞི་ལ། སློབ་པ་ལ་སོགས་པའི་ཚུལ་ཡང་ཤེས་པར་བྱས་ལ་སྙིང་ཐག་པ་ནས་བསླབ་ན་དེའི་ཚེ་བསླབ་བྱ་གཞན་ལ་ཡང་སློབ་པར་མ་ནུས་པ་རྣམས་ལ་ཡང་ཉེས་མེད་དུ་གསུངས་ཏེ། འོན་ཀྱང་བསླབ་བྱ་ལྷག་མ་ལ་སློབ་པའི་ཁུར་ནི་རྣམ་པ་ཐམས་ཅད་དུ་འདོར་དུ་མི་རུང་ངོ། དེ་ལྟར་བྱང་སེམས་ལས་དང་པོ་བ་ལ་ཐོག་མར་གལ་ཆེ་བ་ཚུལ་ཁྲིམས་ཀྱི་ལེའུ་འདི་གཞུང་རྫོགས་པར་དྲངས་ནས་བཀྲལ་བ་ནི་ཚིག་ཧ་ཅང་མང་བར་མཐོང་ནས་དོན་ཙམ་ཞིག་བྱང་སའི་འགྲེལ་པ་གཉིས་དང་ཚུལ་ཁྲིམས་ལེའུའི་འབྲེལ་པ་གཉིས་དང་གཞན་ཡང་བསླབ་བཏུས་དང་སྤྱོད་འཇུག་རྩ་འགྲེལ་སོགས་བརྗོད་བྱ་མཐུན་པའི་བསྟན་བཅོས་རྣམ་པར་དག་པ་མང་པོ་དང་མདོ་སྡེ་རྣམས་ལས་ལ་ཡང་བརྟེན་ནས་ལེན་པ་དང་བསྲུང་བ་དང་ཕྱིར་བཅོས་པའི་དཀའ་གནས་མིན་འགྲོ། དཀའ་གནས་ཕྱིར་བཅོས་པའི་དཀའ་གནས་རྣམས་རྒྱས་པར་གཏན་ལ་ཕབ་པ་ཡིན་ནོ། ས་མུ་དྲ་མེ་གྷས་བྱས་ཟེར་བའི་འགྲེལ་པ་ནི་བྱང་སའི་རྒྱ་འགྲེལ་རྩོམ་པ་པོ་རྒྱ་མཚོའི་སྤྲིན་དང་མིང་མཐུན་པ་ཞིག་གིས་བསྡུས་སྣང་བས་སློབ་དཔོན་དེ་མིན་ནོ། སངས་རྒྱས་སྒྲུབ་པའི་ད་ནི། ཚིགས་བཅད་ཡིན་པས་སངས་རྒྱས་སྒྲུབ་པའི་ཐེག་པ་སངས་རྒྱས་སྒྲུབ་པའི་ཐེག་པ་ཆེན་པོ་ནི་གང་དུ་འཇུག་ཀྱང་ངེས་པར་བྱ་དགོས་པ་ཐེག་ཆེན་ལམ་གྱི་གཞུང་ཤིང་སྨོན་འཇུག་གཉིས་ལེགས་པར་བཟུང་ནས་ཇི་ལྟར་ཁས་བླངས་བཞིན་རྒྱལ་སྲས་སྤྱོད་པ་སློབ་པ་འདི་མེད་པར་ཐམས་ཅད་མཁྱེན་པར་འགྲོ་བའི་ལམ་ཡོད་པ་རྒྱལ་དང་དེ་སྲས་མཁས་རྣམས་མི་བཞེད་ཀྱང། རྡོ་རྗེ་ཐེག་དང་ཕ་རོལ་ཕྱིན་པ་ལ་གནང་བཀག་མི་འདྲ་འགའ་རེ་གསུངས་པ་ལ་ཆེས་ཆེར་འཁྲུལ་ཞིང་མངོན་རློམ་གྱིས་མཐོ་བའི་སྐལ་ངན་རྣམས་ཀྱིས་ཐེག་ཆེན་སྤྱིའི་གཞུང་དྲི་མ་མེད་པའི་ལམ་བཟང་ནུབ་པར་བྱས། དེ་ཕྱིར་རྡོ་རྗེ་ཐེག་པར་འཇུག་ན་ཡང་དྲི་མ་མེད་པའི་མདོ་སྡེ་རྣམས་ཀྱི་དོན། བྱམས་པ་ཀླུ་སྒྲུབ་ཐོགས་མེད་ཀྱིས་བཤད་པའི་བྱང་ཆུབ་སེམས་བསྐྱེད་སྡོམ་པ་བཟུང་ནས་ནི། ཕར་ཕྱིན་དྲུག་ལ་སློབ་པ་གཞིར་བཟུང་ནས་རྡོ་རྗེ་ཐེག་པའི་ལམ་གྱི་སྣོན་པ་ཐོབ། དེ་ནི་མ་ཚང་མེད་པའི་ཐེག་མཆོག་ལམ་དེ་ལས་གཞན་རྣམས་བྱིས་པ་དགའ་བྱེད་ཡིན། དེ་ལྟར་སྲས་བཅས་རྒྱལ་བའི་བགྲོད་གཅིག་ལམ། རྒྱལ་སྲས་སྡོམ་པ་དག་པར་བྱ་བའི་ཚུལ། ཡིད་ཆེས་ལུང་དང་དྲི་མེད་རིགས་པ་ལས། རྣམ་པར་འགལ་བའི་རང་བཟོའི་དྲི་མ་ཡིས། མ་བསླད་རྒྱལ་བའི་དགོངས་པ་ཇི་བཞིན་དུ། གོ་སླའི་ཚིག་གིས་རྣམ་པར་བཀྲལ་བ་འདི། གང་ལ་རྒྱུན་དུ་གུས་པའི་མཐུས་བྱུང་བ། འཇམ་པའི་དབྱངས་ལ་རྟག་ཏུ་ཕྱག་འཚལ་ལོ། ཐེག་ཆེན་ལམ་ཟབ་བདག་བློ་བྱིས་པའི་ཚུལ། དེ་ཕྱིར་ཚིག་དང་དོན་ལ་སྐྱོན་ཆགས་ན། འཕགས་དང་མཁས་པའི་སྤྱན་སྔར་བདག་འཆགས་ཀྱིས། བརྩེ་ལྡན་རྣམས་ཀྱིས་ནོངས་དེ་བཟློག་ཏུ་གསོལ། ཐུབ་བསྟན་སྤྱི་དང་ཁྱད་པར་ཐེག་མཆོག་གི། ལམ་གྱི་སྲོལ་རྣམས་ཕལ་ཆེར་ནུབ་པ་ཡི་ཚུལ་དེ་མཐོང་ནས་བསྟན་པ་གནས་བྱའི་ཕྱིར། དེ་ལྟར་འབད་ལས་དགེ་བ་གང་བསགས་པ་དེ་ཡིས་འགྲོ་ཀུན། འགྲོ་ཀུན་ལམ་ལྟར་འགྲོ་ཀུན། དེ་ཡིས་འགྲོ་ཀུན་ལམ་ལྟར་ལམ་ལྟར་བཅོས་པ་ལ་དགའ་བ་མེད་ཅིང་ཡང་དག་ལམ་གྱི་ཡང་དག་ལམ་གྱི་གནད། ཡང་དག་ལམ་གྱི་གནད་རྫོགས་པར་མཐོང་ནས་ཡང་དག་ལམ་གྱི་གནད།

ཡང་དག་ལམ་གྱི་གནད་གསལ་པོར་རོ། ཡང་དག་ལམ་གྱི་གནད་རྫོགས་པར་མཐོང་ནས་གནོད་སེམས་ཁས་མི་ཆུང་བར་བྱ། ཡང་དག་ལམ་གྱི་གནད་རྫོགས་པར་མཐོང་ནས་སྒྲུབ་ལ་བརྩོན་པར་ཤོག། བདག་ཀྱང་ཚེ་རབས་ཀུན་ཏུ་འཇམ་པའི་དབྱངས། དམ་པའི་མགོན་གྱིས་བཟུང་ནས་ཐེག་པ་མཆོག། ཚུལ་བཞིན་རྟོགས་ནས་འགྲོ་བ། འགྲོ་བ་ཡིན་པས་སྤང།

ཁྱེར་ནས་རྒྱལ་བའི་བསྟན་པ་རྒྱས་བྱེད་ཤོག། བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ནས་ཚུལ་ཁྲིམས་ཀྱི་ཕུང་པོ་ཡོངས་སུ་དག་པར་བྱ་བའི་ཚུལ་རྣམ་པར་བཤད་པ་བྱང་ཆུབ་གཞུང་ལམ་ཞེས་བྱ་བ་འདི་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་མོས་པ་ཅུང་ཟད་སྐྱེས་པ་ཤཱཀྱའི་དགེ་སློང།